ལས་རིམ་གསན་མཁན་ཡོངས་ལ་འཚམས་འདྲི་ཞུ། ང་ཨ་རི་རླུང་འཕྲིན་ཁང་གི་ལྡི་ལི་ས་གནས་གསར་འགོད་པ་བསྟན་འཛིན་ནོར་བཟང་ཡིན། ཐེངས་འདིའི་རེས་གཟའ་ཉི་མའི་བགྲོ་གླེང་མདུན་ལྕོག་ཀྱི་ལས་རིམ་ཐོག་ལ་ཡ། རྒྱལ་སྤྱིའི་སྤྱི་ཚོགས་ནས་དེ་རིང་སང་རྒྱ་ནག་ཐོག་ལ་ཡ་ལྟ་སྟངས་ལ་ཡ་འགྱུར་བ་འགྲོ་བཞིན་པའི་སྐབས་འདིར་བོད་དོན་གོ་སྐབས་སྐོར་ལ་ཡ་གླེང་མོལ་ཞུ་གི་ཡོད། ལས་རིམ་འདིའི་ཆེད་དུ། བོད་མིའི་སྒྲིག་འཛུགས་ཀྱི་བོད་ཀྱི་སྲིད་བྱུས་ཉམས་ཞིབ་ཁང་གི་ཉམས་ཞིབ་པ་ཚེ་དབང་རྡོ་རྗེ་ལགས་དང། དེ་བཞིན་གྱི་རྒྱུན་རིང་ནས་ད་བོད་དོན་ལས་འགུལ་གནང་བསྡད་མཁན་བོད་རང་བཙན་འཐབ་རྩོད་པ་བསྟན་འཛིན་བརྩོན་འགྲུས་ལགས་གདན་འདྲེན་ཞུས་ཡོད་རྣམ་པ་གཉིས་ཀ་ཐོག་མར་འཚམས་འདྲི་ཞུ་ཡ་དང། ཨ་ངས་ད་ལྟ་གོང་དུ་ངོ་སྤྲོད་ཞུས་པ་ནང་བཞིན་དེ་རིང་གི་བརྗོད་གཞི་དང་འབྲེལ་ནས། ད་ལྟའི་དུས་སྐབས་འདི་ལ་ཡང་ང་ཚོ་རྡ་རམ་ས་ལ་དང། དེ་བཞིན་གྱི་བོད་པའི་སྤྱི་ཚོགས་ནང་གི་གནས་ཚུལ་དེ་ནས་ནས་མིག་རྒྱང་དེ་ཏོག་ཙམ་ཕར་རྒྱང་རིང་པོ་བསྲིངས་པ་ཡིན་ན། སྤྱིར་འཛམ་གླིང་དང་ལྷག་པར་དུ་རྒྱ་ནག་གིས་ག་རེ་བྱེད་ཀྱི་ཡོད་པ་འདིའི་ཐོག་ལ་ཡང་བལྟས་པ་ཡིན་ན། རིང་མིན་སྤྱི་ཟླ་བདུན་པའི་ཚེས་པ་གཅིག་ཉིན་མོ་དེ་ལ་ཡ་རྒྱ་ནག་དམར་ཤོག་ཚོགས་པ་བཙུགས་ནས་ལོ་བརྒྱ་འཁོར་གྱི་ཡོད་པའི་དུས་སྐབས་དེ་འདྲ་ཅིག་ལ་ཡ་ཆགས་བསྡད་ཀྱི་ཡོད་རེད། ལྷག་པར་དུ་ཞི་ཅིན་ཕིང་ཉིན་ཤས་གོང་ལ་ཡ་ཉིན་གྲངས་གསུམ་རིང་བོད་ཀྱི་མཚོ་སྔོན། ཞིང་ཆེན། ཁུལ་ལ་ཡ་ད་གཅིག་ཉིན་གྲངས་གསུམ་རིང་ལྟ་སྐོར་འགྲོ་ཡ་དང། ཨ་ནི་ཉིས་སྟོང་ཉི་ཤུ་རྩ་གཉིས་ཀྱི་ད་དགུན་ཁའི་ཨོ་ལིམ་པིག་རྩེད་འགྲན་ཡོང་བཞིན་པའི་གནས་སྟངས་དང་དེ་ནས་ད་རྒྱ་གར་རང་གཅིག་ལ་ཡ་བཞག་པ་ཡིན་ན། རྒྱ་དཀར་ནག་གཉིས་ཀྱི་ད་ད་ལྟ་བར་ལ་ཡ་རྩོད་རྙོག་དེ་མུ་མཐུད་ནས་ད་ལོ་གཅིག་ལྷག་ལྷག་འགྲོ་གི་ཡོད་རེད་ད་དུང་ཡིན་ནའི་རྩོད་རྙོག་མུ་མཐུད་ནས་ལྷག་ཡ་དང། དེ་ནས་ང་ཚོ་ད་རྒྱལ་སྤྱིའི་ཐོག་བལྟས་པ་ཡིན་ན་ཨ་རི་ཨ་རི་ད་ལྟ་ཁ་ས་ཁ་ཉིན་ཉིན་ཤས་ཉིན་མ་གཅིག་གཉིས་ནང་ལ་ཡ་ཨ་རི་གྲོས་ཚོགས་གོང་མའི་ནང་ལ་ཡ་རྒྱ་ནག་ལ་ཡ་གདོང་ལེན་གྱི་ཨ་ནི་ཁྲིམས་འཆར་སླེབས་ཡ་དང་དེ་བཞིན་གྱི་ད་ཨ་རི་གི་ཆབ་སྲིད་ཚོགས་པ་གཉིས་ཀ་གི་སྐུ་ཚབ་ད། གྲོས་ཚོགས་འཐུས་མི་ཐའེ་པེ་ནང་བཏང་ཡ་ལ་སོགས་པ་ད་ཅིག་འགྱུར་འགྲོས་མང་པོ་ཅིག་ཡོང་བཞིན་པའི་དུས་ཚོད་དེ་ལ་ཡ། དང་པོ་ངས། ཚེ་དབང་རྡོ་རྗེ་ལགས་འདི་བཀའ་འདྲི་ཞུ་གི་ཡིན། ཁྱེད་རང་ད་ཉམས་ཞིབ་པ་ཅིག་གི་ངོས་ནས། འདས་པའི་གི་ད་ལོ་བཅུ་ཕྲག་ཁ་ཤས་ནང་ལ་ཡ་ཁྱེད་རང། བོད་དང་རྒྱ་དཀར་ནག་གི། གནད་དོན་ཐོག་ལ་ཡ་ཨ་ནི་ཞིབ་འཇུག་གཙོ་བོ་ཅིག་ཆགས་བསྡད་ཀྱི་འདུག་དེ་རིང་སང་ཉིན་བོད་དང་རྒྱ་དཀར་ནག་རེད་ལྷག་པར་དུ་རྒྱ་ནག། དང་རྒྱལ་སྤྱིའི་ཐོག་ལ་ཡ་འགྱུར་འགྲོས་འདི་ལ་ཁྱེད་རང་ཉམས་ཞིབ་པ་ཅིག་གི་ཨ་ནི་མཐོང་ཚུལ་ག་འདྲ་བྱུང་སོང་ཟེར་ན་དེ་ནས་ངས་འགོ་འཛུགས་ཞུ་གི་ཡིན།

རྒྱ་ནག་ནས་ཐོན་པའི་ཏོག་དབྱིབས་ནད་ཡམས་ད་བཅུ་དགུ་པ་དེ་གི་རྐྱེན་པས་ད་འཛམ་གླིང་ནང་ལོག་གི་ད་ཡུལ་གྲུ་ད་ཆ་ཚང་ལབ་ན་འགྲིག་གི་འདུག་དེ་ཚོ་ཚང་མ་གི་ཅིག་ད་ཅིག་ནུས་པ་མཉམ་སྤུངས་ཐོག་ནས་ད་རྒྱ་ནག་ལ་ཡང་ཁ་གཏད་བྱ་ཡག་གི་ད་གནས་སྟངས་དེ་དེ་འདྲ་ཆགས་བསྡད་ཡོད་རེད་ལ། ད་དེ་ཅིག་རྒྱལ་སྤྱིའི་ནང་ལོག་གི་ཆབ་སྲིད་ཀྱི་གནས་སྟངས་ཤུལ་དུ་འཛོམས་པ་ལ་ཡང་ད་ཅིག་དེ་རྒྱ་ནག་གི་ཅིག་རྒྱལ་སྤྱིའི་ནང་ལོག་ལ་ཡང་ད་སྲིད་ཇུས་འཛིན་སྟངས་ལ་རེད་ད་ག་ནང་བཞིན་གི་ད་རྒྱ་ནག་གི་རྒྱལ་སྤྱིའི་ནང་ལོག་ལ་ཡང་ད་སྲིད་ཇུས་སྟངས་འཛིན་བྱེད་སྟངས་ཐོག་ལ་ཡང་ཨ་ནི་རྒྱ་ནག་གི་དེ་ནུས་འདོད་ཆེན་པོ་ཤུགས་ཆེན་པོ་ནུས་འདོད་ཤུགས་ཆེན་པོ་ཚབས་ཆེན་པོ་ཞེ་པོ་ཅིག་བཟོས་ཡོད་རེད་འདི་བཟོས་ཡོད་དུས་ཙམ་པ་ལ་ཡང་ཨ་ནི་རྒྱུ་མཚན་འདི་ལ་བརྟེན་ནས་ད་རྒྱལ་སྤྱིའི་ནང་ལོགས་ལ་ཡང་ཨ་ནི་ད་རྒྱ་ནག་ལ་ཡང་ད་ཁ་བརྡའི་གླ་ལན་མི་འདུག་ད་རྒྱ་ནག་ལ་ཡང་ད་དེ་ཁ་ལོག་རེད་འཁོན་འཛིན་དེ་ཤུགས་ཆེན་པོ་ཆགས་ཀྱི་ཡོད་རེད་ང་ཚོ་བོད་པའི་གཏམ་དཔེ་ནང་ནམ་རྒྱུན་ནས་ཀྱི་ཞུ་ཡ་ལ་ཨ་ནི་ཀྲོག་ཀྲོག་བྱས་ན་མི་དང་མཐུན་པོ་མ་རེད་ཞུ་ཡ་ཅིག་ཡོད་རེད་བྱས་ཙང་འདི་གི་ད་ད་འདས་ཟིན་ཅིག་འདས་པའི་ལོ་ལྔ་དྲུག་ནང་ལོགས་ལ་ཡང་ཨ་ནི་རྒྱ་ནག་གི་རྒྱལ་སྤྱིའི་ནང་ལོགས་ཀྱི་ལ་ཡང་ད་འབྲེལ་བ་བྱས་ཡ་དེ་ཀྲོག་ཀྲོག་ཞེ་པོ་ཅིག་བྱས་ནས་དམིགས་བསལ་གྱི་དེ་འདྲ་ཞི་ཅིན་ཕིང་གི་ད་ཅིག་འགོ་ཁྲིད་འོག་ལ་ཡང་རྒྱ་ནག་གི་རྒྱུད་གཅིག་ལམ་གཅིག་གི་སྲིད་ཇུས་ཀྱི་ཐོག་ནས་འཛམ་གླིང་ནང་ལོགས་ལ་ཡང་ད་དེ་བཟང་སྤྱོད་དང་མ་མཐུན་པའི་ལས་གཞི་རྒྱ་ཆེན་པོ་ཞེ་པོ་ཅིག་སྤེལ་ཡོད་དུས་ཙམ་པ་ལ་ཡང་འདི་འདྲ་ལམ་ལྷོང་མ་འགྲོ་ནས་འདི་ག་རེ་ལབ་ན་བཟང་སྤྱོད་དང་མཐུན་པོ་མེད་པ་སོང་ཙང་ལམ་ལྷོང་མ་འགྲོ་ནས་ད་ད་ལྟའི་ཆ་ལ་ཡང་ཨ་རིས་གཙོས་པའི་ད་ཅིག་དམངས་གཙོའི་རྒྱལ་ཁབ་ལྟ་ཆ་ཚང་འགྲོ་གི་རེད་ད་དེ་རྒྱ་ནག་ལ་ཡང་ད་ལྟ་སྟངས་འདི་ཧ་ཅང་གི་ད་ཅིག་ཁ་ལོ་ཛ་དྲག་ད་ཨང་ཅིག་ཞན་པོ་ཞེ་པོ་ཅིག་ཆགས་བསྡད་ཡོད།
ལགས་ལགས་སོ་ཚེ་དབང་ལགས་ཐུགས་རྗེ་ཆེ་དེ་ནས་ནི་བརྩོན་འགྲུས་ལགས། རྒྱ་ནག་གི་གནས་སྟངས་འདི་ད་ལྟའི་དུས་ཚོད་འདི་ལ་ཡ་དེ་འདྲས་ཅིག་ལྷག་བསྡད་ཡོད་པ་འདིའི་ཁྲོད་ལ་ཡ། བོད་ཀྱི་གནད་དོན་དང་བོད་དོན་འཐབ་རྩོད་ལ་ཡ་གོ་སྐབས་ཆེ་ཆུང་ག་འདྲས་ཟིག་གནང་གི་འདུག་གོ་སྐབས་ཡོད་པ་ཡིན་ན་ཨ་ནི་གོ་སྐབས་འདི་ཨ་ནི་ཅིག། གོ་སྐབས་དེ་ལེན་ཡག་གི་ཐབས་ཤེས་དེ་སྔར་དང་མ་འདྲ་བ་ག་འདྲས་ཅིག་བྱེད་དགོས་ཀྱི་འདུག་གོ་དགོས་ན་བརྩོན་འགྲུས་ལགས། ད་ལྟའི་གནས་སྐབས་ལ་ཡང་ད་རྒྱ་ནག་དང་རྒྱལ་སྤྱིའི་ནང་གི་འབྲེལ་བ་འདི་ཉེ་དུས་ལོ་གཉིས་ནང་ལ་ཡང་ཞེ་པོ་ཅིག་གི་འགྱུར་བ་ཕྱིན་སོང། འགྱུར་བ་ཕྱིན་པ་འདི་ནང་ལ་ཡང་ད་ང་ཚོས་གོ་སྐབས་ཞེ་པོ་ཅིག་མཐོང་ཡས། ངས་དེ་འདྲས་ཅིག་མངོན་གསལ་ཞེ་པོ་ཅིག་མཐོང་བསྡད་ཀྱི་འདུག་ད་ལྟ་བར་དུ་ཉེ་དུས་ལོ་གཉིས་བར་དུ། བོད་ལ་ཡ་ཨ་ནི་གོ་སྐབས་ཅིག་དཔེ་ཞེ་དྲག་མེད་པ་མཐོང་ཡས་དེ་ག་རེ་ཟེར་ན་རྒྱལ་སྤྱིའི་ནང་དུ་རྒྱལ་ཁབ་མང་པོ་གཅིག་གིས་རྒྱ་ནག་ལ་ཡ་ཚོང་འབྲེལ་བྱེད་ཨ་ནི་ཚོང་འབྲེལ་བྱེད་པ་མ་ཚད་ཡར་ཐོན་ལས་གཞི་དང་དེ་འདྲས་ལ་ཡ་རྒྱ་ནག་ལ་བསྙེས་དགོས་ཡས་ཀྱི་གནས་སྟངས་དེ་འདྲས་ཆགས་ནས་རྒྱལ་ཁབ་ཧ་ལམ་བརྒྱ་དང་ལྔ་བཅུ་དྲུག་བཅུ་ཙམ་ཅིག་རྒྱ་ནག་ལ་ཡ་ཚོང་འབྲེལ་བྱས་ནས་ཨ་ནི་དང་དུ་བླངས་བྱས་བོད་དེ་རྒྱ་མིའི་ཆ་ཤས་རེད་ཟེར་བྱས་ལབ་དགོས་ཡས་གནས་སྟངས་དེ་འདྲས་ཆགས་བསྡད་ཡོད་རེད་ཡིན་པ་ཡིན། ད་ཨ་རིའི་སྲིད་འཛིན་ཟུར་པ Donald Trump གྱིས་རྒྱ་ནག་ལ་ཚོང་འབྲེལ་གྱི་དམག་ཅིག་བསླངས་པ་ནས་བྱས་ནས་ཨ་རི་དང་འབྲེལ་བ་ཡོད་པའི་རྒྱལ་ཁབ་མང་པོ་ཅིག་གིས་རྒྱ་ནག་མཉམ་དུ་ཚོང་འབྲེལ་སྐོར་ལ་ཡང་བསམ་བློ་གཉིས་པ་བཏང་ཡ་ཅིག་དང། ད་དེ་ནས་སྔོན་མ་ལོ་ནས་རྒྱ་ནད་འདི་ད་འཛམ་བུ་གླིང་ཁྱོན་ཡོངས་ལ་ཁྱབ་བྱས། དཀའ་ངལ་ཆེན་པོ་ཞེ་པོ་ཅིག་འཕྲད་ཡོད་རེད་འདི་ཡིན་པ་སོང་ཙང་རྒྱལ་ཁབ་མང་པོ་ཅིག་རྒྱ་ནག་མཉམ་དུ་དུས་རྒྱུན་ཚོང་འབྲེལ་ཨ་ནི་ཆབ་སྲིད་ཀྱི་འབྲེལ་བ་ག་རེ་ཡོད་པ་ཡིན་ནའི་ད་འདིའི་སྐོར་ལ་ཡང་བསམ་བློ་གཉིས་པ་བཏང་དགོས་ཡ་ཅིག་དང་མི་མང་ཡིན་ནའི་ད་རྒྱ་ནག་ལབ་པའི་སྐབས་ལ་ཞེན་པ་ལོག་ཡ་གི་གནས་སྟངས་འདི་འདྲ་ཆགས་པ་སོང་ཙང་རྒྱལ་ཁབ་དེ་ཚོའི་གཞུང་གི་ཐོག་ནས་སྤྱི་དང་ཚོང་དང་ཨ་ནི་ཆབ་སྲིད་དཔལ་འབྱོར་གང་ཅིའི་ཐོག་ནས་ཁེ་ཕན་ཡོད་པ་གང་ཞིག་ལ་མུ་མཐུད་ཅིག་འབྲེལ་བ་བྱས་ན། ཨ་ནི་སོ་སོ་ཁ་སྐྱེངས་པོ་ཆགས་ཡ་དང་མི་མང་གིས་སོ་སོའི་གཞུང་ལ་ཡ། ཨ་ནི་ཡིད་ཆེས་བརླག་ཡས་ཀྱི་ཉེན་ཁ་དེ་འདྲས་ཅིག་ཡོད་པ་སོང་ཙང་ཨ་རྒྱལ་ཁབ་མང་པོ་ཅིག་གིས་འཐེན་རྩིས་ཅིག་བྱས་ཡ་དང་གནས་སྐབས་མཚམས་ཆད་ཡ་མཚམས་བཞག་ཡ་དང་དེ་འདྲས་ཅིག་བྱས་སོང་ད་ད་ལྟའི་གནས་སྐབས་ལ་བལྟས་པ་ཡིན་ན་རྒྱ་ནག་མཉམ་དུ་ཚོང་འབྲེལ་འདི་གི་ཐོག་ནས་བར་ཐག་ཤུགས་ཆེན་པོ་ཅིག་ལྷག་བསྡད་ཡོད་རེད་ཚོང་འབྲེལ་མུ་མཐུད་བྱེད་བྱེད་ཐུབ་ཀྱི་ཡོད་མ་རེད་འདིའི་སྐབས་ལ་ཡ་རྒྱ་ནག་ནང་ལ་ཡ་ད་ན་ཚ་འདི་ད་ཁོ་རང་ཚོས་འགྲེལ་བརྗོད་བྱེད་སྟངས་ཅིག་ལ་ཨ་ནི་ཆ་ཚང་ཅིག་དྲག་ཡོད་དུས་རྒྱུན་ནང་བཞིན་བཟོ་ཚོང་ལས་གཞི་ཆ་ཚང་ཅིག་འགྲུབ་ཀྱི་ཡོད་ལབ་ཡོང་དུས་རྒྱལ་ཁབ་གཞན་པ་དེ་ཚོའི་ད་ལྟ་ཡིན་པ་ཡིན་ན་ད་ན་ཚ་དྲག་མ་ཐུབ་པའི་གི་དཀའ་ངལ་ཨ་འདི་ད་ད་ལྟ་ག་རེ། ཡར་ཐོན་ལས་གཞི། འགྲོ་བཞིན་པའི་རྒྱལ་ཁབ་དཔེར་བྱས་ན། རྒྱ་གར་འདྲ་བོ། ཡང་ན་བྷུ་ཏན་འདྲ་བོ། དེ་ནས་ཨ་ཧྥེ་རི་ཀ་ལུང་པ། འདི་ག་ལ་སྦ་ར་ཟིལ། མེག་སི་ཀོ། དེ་ཚོའི་ནང་ལོགས་ལ་དཀའ་ངལ་ཆེན་པོ་ཞིག་འཕྲད་ཡོང་དུས། ད་རྒྱ་ནག་ལ་གདོང་ཐུག་བྱེད་ཡག་གི་དཀའ་ངལ། གནས་སྟངས་དེ་འདྲས་ཅིག་ཆགས་བསྡད་ཡོད་རེད། བྱས་ཙང་དེ་ཚོའི་སྟེང་ང་ཚོ་ལ་ཡ་ད་གོ་སྐབས་ཆེན་པོ་རེད་བསམ་གྱི་འདུག་ཨ་འདི་མཉམ་དུ་དཔེར་ན། ད་ལྟ་རྒྱལ་ཁབ་ཁག་མང་པོ་ཅིག་གིས་ཉེ་དུས་རྒྱ་ནག་མཉམ་དུ་ཚོང་འབྲེལ་བཅད་པ། ཡང་ན་ཚོང་འབྲེལ་སྐོར་ལ་ཡང། གནད་དོན་བསྐྱར་ཞིབ་བྱེད་ཀྱི་ཡིན་ལབ་དགོས་ཡ། ལྷག་པར་དུ་ཨ་རི་དང་ཡོ་རོབ་མཉམ་འབྲེལ་རྒྱལ་ཚོགས། England། Britain། དེ་ནས Lithuania། Hungary། རྒྱལ་ཁབ་དེ་ཚོའི་ནང་ལ་བོད་དོན་གནས་ཚུལ་ཐད་ཀར་གླེང་བ་དང། ཤར་ཏུར་ཀི་སི་ཐན་ནང་ལ་ཡང་འགྲོ་བ་མིའི་ཐོབ་ཐང་རྡོག་རོལ་བཏང་བའི་གནས་སྟངས་ལྷག་པར་དུ་མི་གསོད་ཁྲག་སྦྱོར་བྱས་པ་དང། ཨ་ནི་རྒྱལ་ཁབ་ཁོ་རང་རྩར་མེད་བཏང་ཡས་ཀྱི་གནད་དོན་དེ་ཚོའི་སྟེང་གླེང་བྱས་རྒྱ་ནག་ལ་ད་ཅིག་གི་ཁ་བཏད་བཅག་གི་འདུག་བ་བྱས་ཙང་དེ་ཚོའི་སྟེང་ད་ང་ཚོ་ལ་གོ་སྐབས་ཆེན་པོ་ཞེ་པོ་ཅིག་རེད་བསམ་གི་འདུག་དེ་དེ་འདྲའི་ཅིག་གོ་སྐབས་ལེན་ཐུབ་ཡས་ལ་ང་ཚོ་གྲོས་ཚོགས་ཚགས་ཚུད་པོ་ཅིག་དགོས་གི་ཡོད་རེད་ང་ཚོ་གྲོས་ཆོད་བཞག་ཅིག་སྤྱི་འཐུས་མཉམ་དུ་རྒྱལ་ཁབ་གཞན་པའི་སྤྱི་འཐུས་མཉམ་དུ་འབྲེལ་བ་བྱེད་དགོས་གི་ཡོད་རེད་གཞུང་གི་ཐོག་ནས་དྲིལ་བསྒྲགས་ལས་ཁུངས་དང་ཨ་ནི་རྒྱལ་ཁབ་ཁག་མང་པོ་ཅིག་ནང་ལོགས་ལ་ཡང་ད་ང་ཚོའི་ད་ལྟ་སྐུ་ཚབ་དོན་གཅོད་ཡོད་རེད་སྐུ་ཚབ་དོན་གཅོད་ངོས་ནས་མུ་མཐུད་ཅིག་རྒྱལ་ཁབ་དེ་ཚོའི་མཉམ་དུ་འབྲེལ་བ་བྱེད་དགོས་ཡ་ལྷག་པར་དུ་ཐའེ་ཝན་ཡིན་པ་ཡིན་ན་ད་རྒྱལ་ཁབ་མང་པོ་ཅིག་གིས་རྒྱབ་སྐྱོར་སླེབས་ཐུབ་ཀྱི་ཡོད་རེད་ཐའེ་ཝན་དང་རྒྱ་གར་མཉམ་དུ་འབྲེལ་བ་བཟང་རུ་འགྲོ་གི་ཡོད་རེད་དེའི་མཉམ་དུ་ཡང་ང་ཚོས་མུ་མཐུད་བྱས་གོ་སྐབས་ལེན་ཐུབ་ཡ་གནད་དོན་ཁག་མང་པོ་ཅིག་ཡོད་རེད་བསམ་གྱི་འདུག་ནོར་བཟང་ལགས། འོ་ལགས་སོ། དེ་ནས་ཚེ་དབང་རྡོ་རྗེ་ལགས་ངས་ད་ལྟ་དྲི་བ་རྗེས་མ་འདི་རྩ་བའི་ད་གི་གོང་ལ་ཡ་རྒྱ་ནག་གི་ད་ཐབས་ཇུས་འཛིན་སྟངས་རེད་ལྷག་པར་དུ་རྒྱལ་སྤྱིའི་བར་ལ་ཡ་གདོང་ལེན་བྱེད་ཕྱོགས་དང་འབྲེལ་བའི་སྐོར་ལ་ཡ་བཀའ་མོལ་བྱུང་བ་རེད། ཚེ་དབང་རྡོ་རྗེ་ལགས་རང་ཉིད་ཉམས་ཞིབ་པ་ཅིག་གིས་ད་ཅིག་གི་དེབ་སྤེལ་གྱི་དུས་ཚོད་འདིའི་ནང་ལ་ཡང་ལོ་གཅིག་གཉིས་ནང་ད་གིན་བརྩོན་འགྲུས་ལགས་ཀྱིས་གོང་དུ་གསུངས་པ་ནང་བཞིན་གྱི་འགྱུར་བ་ཆེན་པོ་ཞེ་པོ་ཅིག་ལ་རྒྱ་ནག་ལ་ཡང་ལྟ་སྟངས་འདི་རྒྱལ་སྤྱི་ཁྱོན་ཡོངས་ནས་འགྱུར་བ་ཆེན་པོ་ཅིག་ཡོང་བཞིན་པའི་སྐོར་གསུངས་པ་ནང་བཞིན་ཚེ་དབང་ལགས་ཁྱེད་རང་གིས་ད་ཅིག་ཉམས་ཞིབ་ཀྱི་གྲུབ་དོན་ཞུ་དགོས་པས་ཉམས་ཞིབ་པ་ཅིག་གིས་རྒྱ་ནག་གི་ད་ཐབས་ཇུས་འཛིན་སྟངས་དང། ལྷག་པར་དུ་ད་ཅིག་གི་དེའི་རྒྱབ་ལྗོངས་ད་རིང་སང་ཉིན་ད་རྒྱ་ནག་གི་རྒྱལ་ཁབ་འདྲ་མི་འདྲ་ལ་ཡང་ད་ཅིག་གི་དཔེར་ན་ཆ་བཞག་ན་ད་ཐའེ་ཝན་རེད་ཉི་ཧོང་རེད་ཨ་ནི་ཅིག་གི

གཙོ་བོ་དེ་འདི་ཆགས་བསྡད་ཡོད་རེད་ད། རྒྱ་ནག་གི་རྒྱལ་སྤྱིའི་སྒང་ལ་ཡང་ད་སྲིད་ཇུས་འཛིན་སྟངས་དེ། ཨ་ནི་གཙོ་བོ་དེ་ད་རྒྱ་ནག་མགྱོགས་པོ་ཕྱུག་པོ་ཆགས་ཡ་དེ་ཁོང་ཚོའི་བསམ་བློ་གཏོང་གི་འདུག་པ་ལ། དམིགས་བསལ་གྱི་དེ་ད་ཞི་ཅིན་ཕིང་གིས་དབང་དབང་ཆ་ཚང་མ་ད་གཅིག་སྡུད་བྱས་པའི་གི་ཐོག་ནས་ཨ་ནི་རྒྱ་ནག་གི་དེ་ད་ད་སྲིད་ཇུས་གཙོ་བོ་རྒྱུད་གཅིག་ལམ་གཅིག་གི་འོག་ནས་ཨ་ནི། རྒྱ་ནག་གི་ད་རྒྱ་སྐྱེད་རིང་ལུགས་དེ་ཤུགས་ཆེན་པོ་ཞིག་འཛམ་གླིང་ནང་ལ་ཡང་ཨ་ནི་སྤེལ་ཐུབ་པ་དེ་དེ་སྤེལ་ཐུབ་པའི་ཐོག་ནས་ཨ་ནི། རྒྱ་ནག་འདི་ད་ཅིག་ད། དམར་ཤོག་ཚོགས་པ་ལབ་ནའི་མི་འདུག་ད་རྒྱ་ནག་མི་དམངས་སྤྱི་མཐུན་རྒྱལ་ཁབ་ད་འགོ་བཙུགས་ནས་ཨ་ནི་ད་ལོ་བརྒྱ་འཁོར་ད་ལོ་བརྒྱ་འཁོར་བའི་སྐབས་སུ་ད་རྒྱ་ནག་འདི་ད་འཛམ་གླིང་ནང་ལ་ཡ་ད་ཕྱུག་པོ་ཞེ་པོ་ཅིག་ཆགས་ཡག་གི་ཨ་ནི་དངངས་འཚབ་དེ་རྒྱ་ནག་གི་དཔོན་རིགས་ཚོ་ལ་དེ་ཡོད་དུས་ཙམ་པ་ལ་ཡ་ཨ་ནི་འདི་གི་ད་ཕྱུག་པོ་ཆགས་ཡག་གི་དེ་ལས་ཐོག་ནས་ཨ་ནི། རྒྱ་ནག་གིས་ད་དེ་འདྲ་རྒྱུད་གཅིག་ལམ་གཅིག་གི་ཨ་ནི་དེ་འདྲ་རྣམ་གྲངས་འདི་འདུག་སེ་སྤེལ་ནས། ད་རྒྱུད་གཅིག་ལམ་གཅིག་གི་རྣམ་གྲངས་འདི་གི་ཐོག་ནས་ད་དམིགས་བསལ་གྱི་དེ་འདྲ་དེ་ད་དབྱིན་ཇིའི་ནང་ལ Developing Country ཞུ་དགོས་རེད་ལ་དེ་འདྲ་དེ་ད་ཅིག་དེ་འདྲ་ཡར་ཐོན་མ་ཕྱིན་པའི་རྒྱལ་ཁབ་དེ་ཚོའི་ནང་ལོགས་ལ་ཡང་རྒྱ་ནག་གིས་ད་ཅིག་དཔལ་འབྱོར་གྱི་རོགས་པའི་ཐོག་ནས་ཨ་ནི་ཁོང་ཚོ་ལ་ཡང་ཨ་ནི་རྒྱ་ནག་གི་ཕྱོགས་ལ་ཡང་ལངས་བཅུག་ཡ་ད་དེ་འདྲས་ཀྱི་ད་ཅིག་རྣམ་གྲངས་ལབ་ནའི་མི་འདུག་སྲིད་ཇུས་འདུག་སེ་སྤེལ་བཞག་འདུག་ད་དེ་ཚོ་ཚང་མ་དེ་ཕྱོགས་གཅིག་ནས་རྒྱ་ནག་གི་དེ་འདྲ་རྒྱུད་གཅིག་ལམ་གཅིག་གི་ཨ་ནི་དེ་རྒྱ་ནག་ཙམ་མ་ཡིན་པར་འཛམ་གླིང་ཁྱོན་ཡོངས་ལ་ཡང་ཕན་ཐོགས་ཡ་གི་ཨ་ནི་སྲིད་བྱུས་ཅིག་ཡིན་ཟེར་སྐད་ཆ་བཤད་བ་ཡིན། ཁ་ཡོད་ལག་ཡོད་ཐོག་ནས་མར་བལྟ། ཉམས་ཞིབ་པ་ཚོས་མར་བལྟས་པ་ཡིན་པ་ཡིན་ན་ད་རྒྱུད་གཅིག་ལམ་གཅིག་གི་ཨ་ནི་ཅིག་རྒྱ་ནག་གི་སྲིད་བྱུས་འདི་ཨ་ནི་ག་རེ་རེད་ཅེས་འགྲེལ་བཤད་རྒྱག་གི་རེད་ལབ་ན་འདི་ཨ་ནི་དེ་འདྲ་དེ་རྒྱ་ནག་གི་ད་ཅིག་ཞི་ཅིན་ཕིང་གིས་བཤད་ཡ་གི་དེ་འདྲ་སྤྱི་ཚོགས་རིང་ལུགས་ཀྱི་ཨ་ནི་ཅིག་སྤྱི་ཚོགས་རིང་ལུགས་ཀྱི་བསམ་བློའི་ཁ་ཕྱོགས་ཀྱི་ཐོག་ནས་ཨ་ནི་ཀྲུང་གོ་ཞེས་བརྗོད་རོགས་ཨ་འདི་ཨ་ནི་ཅིག་ད་འཛམ་གླིང་ནང་ལོགས་ལ་ཡང་སྤེལ་ཡག་གི་ཨ་ནི་འདི་འདྲས་ཀྱི་སྲིད་ཇུས་ཅིག་ལ་འཛིན་གྱི་ཡོད་རེད་དཔེར་ན་ཆ་བཞག་པ་ཡིན་ན། ད་འདི་ཀྱི་ཐོག་ནས་ཨ་ནི་རྒྱ་ནག་གིས་ཅིག་ཕྱི་ནས་ཅིག་དཔལ་འབྱོར་གྱི་ཐོག་ནས་ཡང་ད་ཅིག་རྒྱབ་རྟེན་ཅིག་རྒྱབ་རྟེན་ལབ་ནའི་མི་འདུག་རོགས་པ་བྱེད་ཀྱི་ཡོད་པའི་རྣམ་པ་འདྲ་པོ་སྟོན་གྱི་ཡོད་ནའི་འདི་འདི་ཀྱི་རྒྱབ་ལོགས་ལ་ཡང་རྒྱ་ནག་གི་ད་ཅིག་བསམ་བློ་ལབ་ནའི་མི་འདུག་ཐབས་ཇུས་ག་རེ་ཡོད་ལབ་ན་ག་ལེ་ག་ལེ་ཨ་ནི

འདི་ཡི་ཅིག་དཔལ་འབྱོར་གྱི་དྲ་བའི་རྙི་ནང་ལོགས་བཅུག་ནས་ཨ་ནི། ཅིག་ད་ཅིག་རྒྱ་ནག་དཔེར་ན་ཆ་བཞག་ན་ཤྲི་ལངྐར་ཆ་བཞག་ན་རྒྱ་ནག་གིས་ག་རེ་བཤད་པ་འདྲ་པོ་ལ་ཨ་ནི་ཤི་ཤྲི་ལངྐ་གི་ད་མ་འདོད་བཞིན་དུ་ཨ་ནི། ཅིག་འགྲོ་དགོས་ཡ་ད་ཉན་དགོས་ཡ་གི་དེ་འདྲ་གི་གནས་སྟངས་ཆགས་ཡོད་རེད་ད་ཤྲི་ལངྐ་འདི་དཔེ་མཚོན་འདྲ་པོ་ཆགས་ཀྱི་ཡོད་རེད་ད་འདི་དེ་བཞིན་གི་ཨ་ཕྲི་ཀ་རེད་ད་ག་ནང་བཞིན་གི་ང་ཚོ་ཨེ་ཤི་ཡ་གི་ལུང་པ་མང་པོ་ཞེ་པོ་ཅིག་ནང་ལོགས་ལ་ཡ་ད་རྒྱ་ནག་གི་ཐབས་བྱུས་དེ་ཚོ་ཨ་ནི་ལམ་ལྷོང་མ་འགྲོ་བའི་ཐོག་ནས་ཨ་ནི། ད་ད་ལྟ་རྒྱ་ནག་ལ་ཡག་ད་ཅིག་རྒྱ་ནག་གི་ཐབས་ཇུས་དུ་འདུག་ལ་ད་ད་ལྟ་འཛམ་གླིང་ནང་ལོགས་ལ་ངོ་རྒོལ་སླེབས་ཡག་དེ་ག་ནང་བཞིན་རྒྱ་ནག་གི་སྤུས་ཚད་ལ་ཡག་ངོ་ངོ་རྒོལ་སླེབས་ཡག་ད་འདིའི་གི་སྒང་ལ་ཡག་ལགས་སོ་ད་སྐར་མ་ཅིག་འདིའི་སྒང་ལ་ཡག་ད་ད་ད་རྒྱ་ནད་འདི་གི་རྐྱེན་པས་ད་ཅིག་འདིའི་སྒང་ལ་གནོན་པས་ད་རྒྱ་ནད་འདི་གི་རྐྱེན་པས་ཨ་ནི་ད་ཅིག་ག་ལོར་ད་འཛམ་གླིང་གི་ད་ད་ཅིག་ཅུན་ལ་སོང་ནང་བཞིན་འཛམ་གླིང་ཁྱོན་ཡོངས་ཀྱི་ད་ད་ལྟའི་ཆ་ལ་ཡག་ད་རྒྱ་ནག་འདི་ད་ཅིག་ཁག་པོ་ཞེ་པོ་ཞིག་ད་ཆགས་བསྡད་ཡོད་རེད། ལགས་སོ། ཚང་བ་ལགས་ངས་དྲི་བ་མཐའ་མ་འདི་གཅིག་བཀའ་འདྲི་ཞུ་གི་ཡིན། བཀའ་ལན་ཐུང་ཐུང་ཞིག་ངས་རེ་བ་ཞུ་གི་ཡིན། ད་ལྟ། རྩ་བའི་ད་ད་ལྟ་རྒྱ་ནག་གི་འཐབ་ཇུས་འཛིན་སྟངས་དེ་སྐོར་ལ་ཡར་ཞིབ་ཚགས་པོ་གསུངས་གནང་སོང། ད། རྒྱ་གར་གཙོ་བོ་གྱུར་བའི་གི་རྒྱལ་སྤྱིའི་སྤྱི་ཚོགས་ད་དཔེར་ན་ཨ་རི། རྒྱལ་སྤྱིའི་སྤྱི་ཚོགས་ངོས་ནས་རྒྱ་ནག་ལ་ཡར་ཕར་གདོང་ལེན་དང་ཡ་ལན་བྱེད་སྟངས་འདི་ལ་ཡར། ད་དཔེར་ན་ཆ་བཞག་ན། རྒྱ་གར་ལ་ཡར་སྔོན་མར་ད་ལྟ་ས་མཚམས་རྙོག་དྲ་བྱུང་བའི་སྐབས་ལ་ཡར། གནས་ཚུལ་འདི་རིམ་པ་དང་མང་པོ་ཅིག་ལ་དབྱེ་བ་ཕྱེས་བྱས་ཨ་ནི། ཐོག་མར་འདི་ཨ་ནི། རྒྱ་གར་གྱི་ཁོ་རང་ཚོ་གི་བློན་ཆེན་གྱི་རིམ་པ་ལ་ཡང་སླེབས་ཡོད་མ་རེད་གསུང་ཡས་དང་ཡང་རིམ་པས་ཁ་ཤས་ཅིག་གིས་ད་དེའི་སྲིད་བློན་རིམ་པ་ཐོག་ལ་ཡང་བཀའ་མོལ་གནང་ཡས་ཀྱི་རིམ་པ་སླེབས་ཡོད་མ་རེད་ལབ་ནས་ཁོ་རང་ཚོ་དེ་དབྱེ་བ་འདྲ་བོ་ཅིག་ཕྱེས་གནང་གི་འདུག་བ་དེ་བཞིན་གྱི་ད་ད་ལྟ་ཨ་རི་འདྲ་བོ་ཆ་བཞག་པ་ཡིན་ན་ཁོང་ཚོས་རྒྱ་ནག་ལ་ཡང་ལན་འདེབས་བྱེད་སྟངས་འདི་ལ་ཡང་ཁྱེད་རང་གིས་གཟིགས་ཚུལ་ག་འདྲ་བྱུང་ཡོད་ན་ད་ཅིག་གི་ཛྭ་དྲག་ཆེ་ཆུང་ག་འདྲ་ཅིག་ལ་ཡང་ལན་འདེབས་གནང་གི་འདུག་ད་དཔེར་ན་དམག་རྒྱབ་ཡས་དེ་ཡོང་མ་སྲིད་པ་རེད་འདུག་བ་ལ་ཡོང་གི་མ་རེད་ལབ་ནས་མང་པོ་ཅིག་གིས་ཚིག་ཐག་ཆོད་པོས་གསུང་གི་ཡོད་པ་རེད། དེ་ལ་ཡ་ལན་དང་གདོང་ལེན་གནང་ཕྱོགས་དེ་ལ་ཡ་ཚང་བ་ལགས་ཁྱེད་རང་གིས་གཟིགས་ཚུལ་ག་འདྲ་བྱུང་སོང་སྡོམ་གཅིག་གནང་རོགས་གནང་ཞུ་གི་ཡིན། ལགས་སོ། ད་སྤྱི་ཡོངས་ཀྱི་ཐོག་ནས་ད་ཅིག་ད་ད་ནས་རྒྱ་ནག་གི་ད་བྱ་སྤྱོད་དེ་ཚོ་ལ་ཡ་ད་ཨ་རི་གཙོས་པའི་ད་རྒྱ་གར་ལ་སོགས་པ་གི་ད་མཐུན་ཕྱོགས་ཀྱི་རྒྱལ་ཁབ་དེ་ཚོ་གི་ད་གདོང་ལེན་གདོང་ལེན་ལབ་ནས་མི་འདུག་ད་ཅིག་ངེས་པའི་ཆ་ལ་ཡ་ད་ད་ད་དེ་ཨང། ང་ཚོ་གིས་དེ་འདྲ་འདི་ཞུ་གི་འགྲོ་བ་ལ་དེ་འདྲ་ཞི་བདེའི་མཐུན་ཕྱོགས་ཀྱི་རྒྱལ་ཁབ་ཀྱི་འཐབ་ཇུས་ཤིག་ལབ་ནས་ད་ང་ཚོ་ཀོཌ་ཞུ་གི་འདྲ་དེ་ལྟ་བུ་ཆ་བཞག་ན་ཨ་ནི་ད་འདིའི་ནང་ལོགས་ལ་ཡང་ད་འདི་རྒྱ་ནག་ལ་ལན་འདེབས་ཤུགས་ཆེ་ཤོས་ཅིག་ད་ལྟའི་ཆ་ལ་ཡང་ད་ཅིག་དྲག་པོའི་སྒྲིག་འཛུགས་ཐོག་ནས་འདི་ཆགས་བསྡད་ཡོད་རེད་བསམ་གྱི་འདུག་དེ་གིས་ད་ཅིག་ཨ་ཡིན་ན་ད་འདི་འདི་ཨེ་ཤིན་པེ་སི་ཕིག

ཅིག། རྒྱ་གར་འདྲ་བོ་ཆ་བཞག་ན་ད་རྒྱ་གར་གྱི་སྲིད་བློན་ད་ད་ད་འདི་དེ་མོ་དི་དེ་ལ་ད་ཅིག་ཚོགས་འདུ་དེ་ལ་ཡང་བཅར་བ་ད་ཅིག་ཕྱི་དང་ཚོགས་འདུ་དེ་དྲ་ཐོག་ཏུ་ནས་རེད་ཡ་དེ་རེད་ད་ཡིན་ན་ཚོགས་འདུ་དེ་ལ་བཅར་ནས་ད་གང་ད་དེ་སྒྲིག་འཛུགས་འདི་འདྲ་བོ་ཆ་བཞག་ན་ཨ་ནི་རྒྱལ་ཁབ་སོ་སོའི་གི་ད་ཅིག་སྲིད་བློན་རེད་དེ་ག་ནང་བཞིན་སྲིད་འཛིན་དེ་ཚོ་གི་ད་གནས་བབ་གི་ཐོག་ནས་ད་སྒྲིག་འཛུགས་དེ་ལ་ཡ་ད་ཅིག་མཐུན་འགྱུར་བྱ་དགོས་ཡོད་མེད་ད་དེ་ཚོ་གི་གནས་སྟངས་ཐོག་ནས་ད་སྒྲིག་འཛུགས་དེ་འདྲ་བཙུགས་བཞག་ཡོད་རེད་བ་ད་སྒྲིག་འཛུགས་དེ་གཙོ་བོ་དེ་ད་རྒྱ་ནད་ལ་ད་རྒྱ་ནག་ལ་ཡང་ཁ་གཏད་གཅོག་ཡ་གི་ད་སྒྲིག་འཛུགས་ཆགས་དེ་ལགས་ལགས་སོ། བརྩོན་འགྲུས་ལགས་ངས་དུས་ཚོད་རྐྱེན་པས་ད་ཐ་མ་འདི་ཅིག་བཀའ་འདྲི་ཞུ་གི་ཡིན། ད་ལྟའི་ཆ་ལ་ཡ་ད་བོད་མིའི་ཆབ་སྲིད་ཀྱི་གནས་སྟངས་འདི་འདུག་སེ་བྱས་ནས་རྒྱུན་རིང་པོ་ཅིག་ལྷག་བསྡད་པ་ཡིན་ན་བརྩོན་འགྲུས་ལགས་ཀྱི་རྩ་བའི་གོང་དུ་ད་འདི་དཀའ་ངལ་དེ་མགྱོགས་པོ་སེལ་ཐུབ་པའི་གི་རེ་བ་གཟིགས་གནང་གི་འདུག་གསུངས་པ་རེད། དཀའ་ངལ་དེ་མགྱོགས་པོ་སེལ་དགོས་ཡས་ཅིག་ཡ་ཆགས་ཀྱི་ཡོད་རེད་བ་ལགས། ད་ཡིན་ནའི། གལ་སྲིད་ཡང་གཅིག་གི་བདུན་ཕྲག་དང་ཟླ་བ་མང་པོ་ཞིག་དུ་ལྷག་བསྡད་པ་ཡིན་ན། དེའི་བག་ཚ་ལ་ག་དེ་ལ་ཡ། ད་དཔེར་ན་ཆ་བཞག་ན་འདས་པའི་གི་དུས་ཚོད་དེའི་ནང་ལ་ཡ་བོད་དོན་འཐབ་རྩོད་ཐོག་ལ་ལས་འགུལ་སྤེལ་མཁན་དེ། ཕྱི་རྒྱལ་རེད་རྒྱ་གར་ནང་ལ་ཡ་ད་གོམ་བགྲོད་གི་ལས་འགུལ་དང་སྐད་འབོད་གི་ལས་འགུལ་དེ་འདྲའི་ཉུང་ཤས་དཔེ་ཁོ་རང་ཉུང་དུ་ཕྱིན་ཡོད་རེད་དེ་ཡང་ཨ་ནེ་གཅིག་གི། མང་ཆེ་བ་དེ་ཁེར་རྐྱང་གི་ལས་འགུལ་སྤེལ་མཁན་ཆགས་བསྡད་ཡོད་རེད་དེ་སྔ་ཡིན་པ་ཡིན་ན་ང་ཚོ་འདས་པའི་ལོ་ཤས་སྔོན་ལ་ཡ་ཕྱི་མིག་བལྟས་པ་ཡིན་ན། བཀའ་སྤྱི་ལྷན་རྒྱས་ཀྱི་ཨ་ནི་ཐུན་མོང་གི་སྣེ་ཁྲིད་འོག་ལ་ཡ་ཨ་ནི། ལས་འགུལ་དེ་འདྲ་དེ་འདྲ་གཞི་རྒྱ་ཆེ་བ་ཅིག་སྤེལ་རེ་ལ་ཡ་ད་གཞུང་འབྲེལ་མ་ཡིན་པའི་གི་སྒྲིག་འཛུགས་ལྔ་གི་ཐུན་མོང་གི་གོ་སྒྲིག་གནང་བ་རེ་ལ་ད་དེང་སང་དེའི་སྐད་ཆ་དེའི་གོ་ཡ་དེ་ཐག་རིང་དུ་རིང་དུ་འགྲོ་བའི་ཀྱི་གནས་སྟངས་ཆགས་འདུག་ལྷག་པར་དུ་ད་ལྟ་ཆབ་སྲིད་གནས་སྟངས་དེ་འདྲའི་འོག་ལ་ཡ། བོད་མིའི་འཐབ་རྩོད་ཀྱི་ལས་འགུལ་དེ་རྒྱུན་ག་འདྲས་ཤིག་གི་ཆུ་བོ་འདྲ་བོ་བཟོས་ནས་རྒྱུན་དེ་ག་འདྲས་གནས་དགོས་ཀྱི་ཡོད་རེད་རྒྱུན་འཁྱོངས་ག་འདྲས་བྱེད་དགོས་ཀྱི་རེད་དགོངས་ཀྱི་འདུག་ད་བརྩོན་འགྲུས་ལགས་ལས་འགུལ་བ་ཅིག་གི་ངོས་ནས་འདི་ལ་ཡ་ག་རེ་གཟིགས་ཀྱི་ཡོད་ན།
རེད་ད། ད་ལྟའི་གནས་སྐབས་ལ་ང་རང་ཚོ་ད་རྡ་རམ་ས་ལ་ནང་ལ་ཡོད་ད་ཆབ་སྲིད་གནས་སྟངས་ཀྱི་ཐོག་ནས་དཀའ་ངལ་འཕྲད་ཀྱི་ཡོད་ནས་ང་རའི་བསམ་ཚུལ་ལ་འདི་མགྱོགས་པོ་ཅིག་སེལ་ཐུབ་ཀྱི་རེད་བསམ་གྱི་འདུག་ད་ལྟ་དེ་ཚེ་དབང་ལགས་གསུངས་པ་ནང་བཞིན་བོད་དང་རྒྱ་གར་བར་གྱི་ས་མཚམས་འདིའི་སྐོར་ལ་རྒྱ་ནག་གིས་ད་ད་རྒྱ་གར་སྒང་ལ་ཡ་དཔེ་གནོན་ཤུགས་སྤྲད་ཀྱི་ཡོད་སོང་ཙང། གིས་རྒྱ་གར་སྒང་ལ་ཡ་གནོན་ཤུགས་ག་ཚོད་མང་སྤྲད་ནས་རྒྱ་གར་ལ་ཡ་མཐའ་མ་མཐའ་མ་སྐྱབས་བཅོལ་ས་རེ་བ་བཅོལ་ས་ཡང་ན་ཅིག་གིས་གནད་དོན་གླེང་ས་ཡོད་ན་མེད་ན་བོད་རང་ཆགས་འགྲོ་གི་རེད་འདི་ཡིན་པ་སོང་ཙང་ད་དེ་བོད་ཀྱི་ཚབ་བྱེད་ཡ་དེ་ད་གཅིག་ནས་ད་རྒྱལ་བ་རིན་པོ་ཆེ་དེ་བཞུགས་ཡོད་རེད་ཆབ་སྲིད་ཀྱི་འགན་ཕྱག་ལས་གནང་གི་མེད་པ་ཡིན་ན་འགན་འཁྱེར་ཡ་དེ་སྲིད་སྐྱོང། གྲོས་ཚོགས། དེ་མ་ཡིན་པའི་གཞུང་འབྲེལ་མ་ཡིན་པའི་ཚོགས་པ། ཨ་འདི་མ་ཡིན་པའི་ད་བོད་པའི་བྱིངས་མི་མང་ཡོད་རེད་པ་ང་ཚང་མས་ཀྱི་འགན་ལེན་དགོས་ཡ་དེ་རེད་ཤག་ད་ང་ཚོ་མདུན་སྐྱོད་བྱེད་ཡ་ལ་ཡ་དཔེ་བྱས་ན་ད་ལྟའི་སྲིད་སྐྱོང་གསར་པས་བཀའ་སློབ་གནང་ཡའི་ནང་ནས་ཤུགས་ཆེ་ཤོས་ཞིག་ག་རེ་གསུང་གི་ཟེར་ན་ནུས་པ་མཉམ་སྤུངས་བྱེད་ཀྱི་ཡིན་གསུང་གི་འདུག་ཨ་ང་རའི་བསམ་ཚུལ་ལ་ཡ་ད་ལྟའི་སྲིད་སྐྱོང་འདི་སྔོན་མ་བོད་པའི་སྤྱི་ཚོགས་ནང་ལོགས་ལ་ཅིག་གི་མི་མང་མདུན་སྐྱོད་ཆེན་པོའི་ལས་འགུལ་གནང་པ་མང་པོ་ནང་ལོགས་ལ་ཡ་འགོ་ཁྲིད་བྱས་བྱས་ཕྱག་ལས་གནང་མྱོང་མཁན་འདི་འདྲས་ཅིག་རེད་ཨ་ང་རའི་བསམ་ཚུལ་དང། རེ་བ་ཡང་དེ་ག་རང་ཡིན། སྲིད་སྐྱོང་འདིའི་གི་ཐོག་ནས་ནུས་པ་མཉམ་སྤུངས་རང་གི་ཐོག་ནས་ལངས་ཕྱོགས་མ་འདྲ་བ་ཡིན་ནས་རེད། ཡོང་ཁུངས་དེ་བོད་གཞུང་གི་ལས་བྱེད་ཡིན་པ་ཡིན་ནས་རེད་ཡང་ན་གཞུང་འབྲེལ་མ་ཡིན་པ་ཚོགས་པ་ཡིན་པ་ཡིན་ནས་རེད་མི་མང་དཀྱུས་མ་ཡིན་ནས་རེད་འདི་འདྲའི་གི་ནུས་པ་མཉམ་སྤུངས་བྱས་ནས་བོད་པའི་རྩ་དོན་རང་གི་ཐོག་ནས་ལས་འགུལ་མཉམ་འགྲོ་བྱེད་ཐུབ་ཡས་ཀྱི་འཆར་གཞི་འདི་འདྲ་གཏན་འབེབས་གནང་གི་རེད་བསམ་གྱི་འདུག་ཨ་ནི། འདི་ཡང་གནང་ཕྱོགས་ཀྱི་ཐོག་ནས་འདི་གཅིག་གཟིགས་ཡས་རེད། འདི་མེད་ནས་གཞུང་འབྲེལ་མ་ཡིན་པ་ཚོགས་པའི་གྱི་ཐོག་ནས་ཡང་ན་སྒེར་གྱི་ཐོག་ནས་ཕྱག་ལས་གནང་མཁན་དེ་ཚོ་ལ་ཡ་ཐུབ་ན་རྒྱབ་སྐྱོར་གནང་མ་ཐུབ་ནས་འགོག་རྐྱེན་རྩ་བ་ཉིད་ནས་མ་བཟོ་ཡས་ཀྱི་རེ་སྐུལ་དང་ཨ་ནི་འདི་འདྲས་གནང་གི་རེད་བསམ་གྱི་འདུག་འགོག་རྐྱེན་བཟོ་ཡས་ད་ཕར་བཞག་འདི་ག་ལས་ད་ད་དུང་རམ་འདེགས་བྱེད་ཐུབ་ཡ་རེད་བ། འདི་ཨ་ནི་ད་ཆབ་སྲིད་ལས་འགུལ་ཟེར་མཁན་དེ་ཡིན་གཅིག་མིན་གཅིག་ཐང་དཀྱིལ་ལ་ཡ་ཐོན་དགོས་མ་རེད་རྟག་པར་ཟེར་བྱའི་ངོ་རྒོལ་བྱེད་ཡ་དང་གོམ་བགྲོད་འདི་ལྷག་པར་དུ་གལ་ཆེ་ཤོས་ག་རེ་ཟེར་ན་ད་ལྟ་རྒྱ་གར་ནང་ལོག་ལ་ཡ། རྒྱལ་སྤྱིའི་ནང་གི་གཞུང་ཚབ་མང་པོ་བཞུགས་ཀྱི་ཡོད་རེད། གསར་འགྱུར་བརྒྱུད་ལམ་ཁག་མང་པོ་ཡོད་རེད་ཁོང་ཚོའི་ནང་ལ་ཡ་བོད་ཀྱི་གནས་ཚུལ་དེ་གསལ་པོ་བྱེད་ཅིང་གསལ་སྟོན་བྱས་ནས་སྐད་ཆ་བཤད་ཐུབ་ཡ་ཅིག་ད་ལྟ་དངོས་སུ་དོད་པོ་ཅིག་ཐད་ཀར་བྱེད་ཐུབ་ཡ་ཅིག་ཁོ་ན་སྲིད་སྐྱོང་གི་དབུ་ཁྲིད་རང་གི་ཐོག་ནས་བོད་པའི། གཞོན་སྐྱེས་སློབ་སྦྱོང་ཐོན་པ་སྐད་ཆ་བཤད་ཐུབ་མཁན་བྲིས་ཐུབ་མཁན་འདི་འདྲས་ཀྱིས་བོད་པའི་གནས་ཚུལ་འགྲེལ་བཤད་བྱེད་ཐུབ་མཁན་རང་གི་མི་ལྔ་བཅུ་དྲུག་བཅུ་བརྒྱ་ལྷག་ཙམ་ཅིག་ལ་ཡང་སྦྱོང་བརྡར་སྤྲད་བྱས་རྒྱ་གར་གྱི་མཐོ་རིམ་སློབ་གྲྭའི་ནང་ལོག་ལ་ཡང་གཏམ་བཤད་བྱེད་གར་འགྲོ་ཐུབ་ཡས་གསར་འགྱུར་བརྒྱུད་ལམ་ཁག་ནས་གནས་ཚུལ་འགྲེལ་བཤད་བྱེད་ཐུབ་མཁན་ཨ་ནི་རྩོམ་འབྲི་ཡ་དེ་ཚོ་ལ་ཡང་སྦྱོང་བརྡར་སྤྲད་ཡོད་བཀའ་མོལ་གནང་སྟངས་དང་རྩོམ་འབྲི་ཡ་གཉིས་ཆར་ལ་སྦྱོང་བརྡར་སྤྲད་ཡོད་འདི་འདྲས་ཀྱིས། བོད་དོན་དྲིལ་བསྒྲགས་བྱེད་ཡག་གི་དམག་མི་དང་མ་སོར་ནང་བསླངས་ཐུབ་པ་ཡིན་ན་ཞེ་པོ་ཅིག་གི་ཕན་ཐོགས་རེད་བསམ་གྱི་འདུག་ད་ལྟ་འདི་འདྲའི་བྱེད་མཁན་མི་རྒས་འགའ་ཤས་ཅིག་རེད་ནུས་པ་ག་ཚོད་ཅིག་སྤུངས་པ་ཡིན་ནའི་ཐུབ་ཀྱི་ཡོད་མ་རེད་གལ་སྲིད་ང་ཚོ་མི་བརྒྱ་ཙམ་ཅིག་གི་གཞོན་སྐྱེས་བརྒྱ་ཙམ་ཅིག་བསླངས་པ་ཡིན་ནའི་ད་དུང་འདང་གི་མ་རེད་ཡིན་པ་ཡིན་ནའི་དེ་ང་ཚོ་དང་པོ་འགོ་འཛུགས་ཡས་རང་གི་ཐོག་ནས་ནུས་པ་ཆེན་པོ་ཅིག་ཐོན་ཐུབ་ཡས་ཀྱི་གོ་སྐབས་ཅིག་འདུག་བསམ་གྱི་འདུག། འོ་ལགས་སོ། བརྩོན་འགྲུས་ལགས། སྡོམ་འདི་དང་སྦྲགས་བྱས་ད་ང་ད་རིང་གི་ལས་རིམ་འདི་ཨ་ནི་དུས་ཚོད་རྐྱེན་པས་དེར་མཚམས་བཞག་གི་ཡིན་ཨ་ནི་རྣམ་པ་གཉིས་ངོས་ནས། ད་རིང་བགྲོ་གླེང་མདུན་ལྕོག་ལས་རིམ་འདིའི་ཐོག་ལ་ཡ། བཀའ་བསྡུར་ལྷུག་པོ་གནང་བ་འདི་ལ་ཡ་ཐུགས་རྗེ་ཆེ་ཞུ་གི་ཡིན། འོ་ལགས་སོ། འོ་ལགས་སོ། ཐུགས་རྗེ་ཆེ།